ང་རྡོ་རྗེ་འཚོ་ཡིན་ཞུ་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་ཐོག་མར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་མི་རི་ཀའི་མེ་ནི་སོ་ཊ་ས་ཁུལ་དུ་བོད་མི་ཚོར་མཇལ་འཕྲད་སོགས་ཀྱི་མཛད་འཕྲིན་ཁག་ལེགས་འགྲུབ་རྗེས་དེ་རིང་ཕྱི་ཚེས་ཉེར་དྲུག་ཉིན་ཡོ་རུབ་ཕྱོགས་སུ་ཕེབས་ཐོན་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེའི་རྗེས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཞིག་ཡོད།
ཀྲུང་གོའི་བོད་རིག་པ་ཞིབ་འཇུག་ཁང་གིས་རྒྱབ་ཤ་དཀར་པོའི་དེབ་དང་འབྲེལ་བ་གི་ཚོགས་འདུ་དེར་བོད་ནང་གི་དངོས་ཡོད་གནས་སྟངས་ཀྱི་ཐོག་སྐད་ཆ་བཤད་མི་འདུག་ཅེས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་ནས་འགྲེལ་བརྗོད་གནང་གི་འདུག། མཇུག་ཏུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་འཚོ་ཡིན་ཐོག་མར་གསར་འགྱུར་བཤད་རྒྱུ། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་རིའི་མེ་ནི་སོ་ཊ་མངའ་ཁུལ་དུ་བོད་མི་ཚོ་དང་མཇལ་འཕྲད་སོགས་ཀྱི་མཛད་འཕྲིན་ཁག་ལེགས་འགྲུབ་རྗེས་དེ་རིང་ཕྱི་ཚེས་ཉེར་དྲུག་ཉིན་ཡོ་རུབ་ཕྱོགས་སུ་ཕེབས་ཐོན་གནང་ཡོད་འདུག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ན་ཌའི་རྒྱལ་ས་ཨོ་ཊ་ཝ་དང་ཝེན་ཁུ་ཝར་བཅས་སུ་མཛད་འཕྲིན་སྣ་མང་ཞིག་བསྐྱངས་གནང་བའི་རྗེས་ཕྱི་ཚེས་ཉེར་བཞི་ཉིན་གྱི་ཕྱི་དྲོ། ཨ་རིའི་མེ་ནི་སོ་ཊ་ས་ཁུལ་དུ་ཕེབས་འབྱོར་གནང་སྐབས་གནམ་ཐང་དུ་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་གཙོས་སེར་སྐྱ་མི་མང་གིས་ཕེབས་བསུའི་སྣེ་ལེན་ཞུས་པ་དང། ཁུལ་དེར་ས་གནས་བོད་མི་རྣམས་ལ་གསུང་བཤད་གནང་འདུག་ས་གནས་བོད་རིགས་སྤྱི་མཐུན་ཚོགས་པས་མཛད་རིམ་བཀོད་སྒྲིག་ཞུས་པ་ལྟར་ཕྱི་ཚེས་ཉེར་ལྔ་ཉིན་སྲིད་སྐྱོང་བ་སྤེན་པ་ཚེ་རིང་མཆོག་གིས་ས་གནས་ཀྱི་གཟའ་མཇུག་བོད་ཡིག་སློབ་གྲྭར་གཟིགས་ཞིབ་གནང་བ་དང། དེའི་རྗེས་རྒྱུད་སྟོད་ཆོས་ཚོགས་སུ་ས་གནས་བོད་པའི་གཞོན་སྐྱེས་རྣམས་ལ་བོད་མཐོ་སྒང་དེ་ཁོར་ཡུག་གི་ཐོག་ནས་འཛམ་གླིང་སྟེང་གལ་གནད་ཆེན་པོ་གང་འདྲ་ཆགས་ཡོད་པའི་སྐོར་གསུངས་པ་དང་བོད་དོན་ཞུ་གཏུག་གནང་ཕྱོགས་སོགས་ཀྱི་བཀའ་སློབ་གནང་འདུག་ཡང་ཉིན་དེའི་ཕྱི་དྲོ་ས་གནས་ཀྱི་ཆོས་ཚོགས་ཁག་གི་དབུ་ཁྲིད་རྣམ་པར་མཇལ་འཕྲད་བཀའ་མོལ་གནང་འདུག་ལ། གཞན་ཡང། Tibetan Charter School ཞེས་སྒེར་གྱི་སློབ་གྲྭ་གསར་འཛུགས་གནང་རྒྱུའི་ལས་གཞི་དང་འབྲེལ་ཡོད་མི་སྣ་རྣམས་དང་མཇལ་འཕྲད་ཀྱིས་བཀའ་བསྡུར་གནང་བ་དང། ཡང། བོད་མིའི་གྲོང་སྡེ་གསར་འཛུགས་གནང་རྒྱུའི་ལས་གཞིའམ Tibet Town Project ཞེས་པའི་འབྲེལ་ཡོད་མི་སྣའི་ལྷན་དུ་མཇལ་འཕྲད་བཀའ་མོལ་གནང་འདུག། དགོང་དྲོའི་ཆུ་ཚོད་ལྔ་ར་ཕྱེད་ཀའི་ཐོག་སྲིད་སྐྱོང་མཆོག་ལ་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་གསར་བའི་ནང Gala Dinner ཞེས་སྲིད་སྐྱོང་མཆོག་ལ་ཆེ་བསྟོད་ཞུ་བའི་དགོང་དྲོའི་གསོལ་སྟོན་འདེགས་འབུལ་བྱས་འདུག་ལ་དེ་རིང་ཕྱི་ཚེས་ཉེར་དྲུག་ཉིན་སྲིད་སྐྱོང་མཆོག་ཡོ་རུབ་ཕྱོགས་སུ་ཕེབས་ཐོན་གནང་འདུག་ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་དགེ་ལྡན་པའི་གདན་ས་ཁག་གི་འཇང་དགུན་ཆོས་དེ་བྱེས་ཀྱི་གདན་ས་སེ་ར་བྱེས་དང་སེ་ར་སྨད་ཀྱི་གྲྭ་ཚང་གཉིས་ཀའི་གོ་སྒྲིག་གནང་བའི་འོག་ཕྱི་ཟླ་བཅུ་གཅིག་པའི་ཚེས་ཉེར་ལྔ་ཉིན་འགོ་འཛུགས་གནང་ཡོད་འདུག་ལོ་འདིའི་དགེ་ལྡན་པའི་གདན་ས་ཁག་གི་འཇང་དགུན་ཆོས་དེ་སེ་ར་དང་འབྲས་སྤུངས་དགའ་ལྡན་དང་བཀྲ་ཤིས་ལྷུན་པོ་གསང་ཆེན་རྒྱུད་གྲྭ་རྣམ་གཉིས་ར་སྟོད་གྲྭ་ཚང་རྣམ་རྒྱལ་གྲྭ་ཚང་དང་མཚན་ཉིད་སློབ་གྲྭ་བཅས་དགེ་ལྡན་པའི་དགོན་སྡེ་ཆེ་ཆུང་ཁག་གི་དགེ་འདུན་པ་རྣམས་མཉམ་ཞུགས་གནང་ཡོད་པ་དང། ལོ་འདིའི་འཇང་དགུན་ཆོས་དེ་ཉིན་གྲངས་ཉི་ཤུ་རྩ་གཅིག་རིང་འཚོགས་གཏན་འཁེལ་ཡོད་འདུག་ད་ལོའི་དགེ་ལྡན་པའི་དགོན་སྡེ་ཁག་གི་འཇང་དགུན་ཆོས་སྐབས་གཞུང་ཆེན་བཀའ་པོད་ལྔའི་ནང་ཚན་ཚད་མ་རྣམ་འགྲེལ་གྱི་གཞུང་ལ་རྟགས་གསལ་དང་རྩོད་གླེང་གནང་རྒྱུ་ཡིན་འདུག་ཨ་མི་རི་ཀའི་ནང་ཉེ་ཆར་གར་སོང་ཆ་མེད་དུ་གྱུར་བའི་བོད་མི་གཉིས་ཀ་ད་ལྟ་ཡང་རྙེད་མིན་འདུག། ཨ་མེ་རི་ཀའི་ནུབ་བྱང་མངའ་སྡེ་ཝ་ཤིང་ཏོན་ནང་གི་ནིའུ་ཕོར་ཊི་ས་གནས་ཀྱི་སི་ར་སི་ཝ་ཏི་ཨ་བྷེ་ཞེས་པའི་ཆོས་ཚོགས་ཀྱིས་ཕྱི་ཟླ་བཅུ་གཅིག་པའི་ཚེས་བདུན་ཉིན་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་སམ་བསྟན་འཛིན་ཆོས་གྲགས་ལགས་གར་སོང་ཆ་མེད་དུ་གྱུར་བའི་རྗེས་ད་ལྟའང་རྙེད་མེད་སྐོར་བཤད་འདུག། དགེ་བཤེས་ཁོང་གར་སོང་ཆ་མེད་དུ་གྱུར་བའི་ཐད་ས་གནས་ཉེན་རྟོག་ལས་ཁང་ལ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཕྱི་ཚེས་ཉེར་དྲུག་སྟེ་གཟའ་ཉི་མར་ཁ་པར་བཏང་སྟེ་གནས་ཚུལ་དྲིས་པར་ཉེན་རྟོག་པས་ད་ལྟ་རྙེད་སོན་བྱུང་མེད་ཅེས་ལན་འདེབས་གནང་བྱུང། ཡང་གོང་ཞུས་ཆོས་ཚོགས་ཀྱིས་ཕྱི་ཚེས་བཅུ་བདུན་ཉིན་གནས་ཚུལ་སྤེལ་དོན་ལྟར་ན། དགེ་བཤེས་དགྲ་འདུལ་ལགས་ཝ་ཤིང་ཏོན་མངའ་སྡེའི་ནང་གི་གྲོང་ཁྱེར་ནིའུ་ཕོརྟ་ལ་ཡོད་པའི་སི་ར་སི་ཝ་སི་ཏི་ཨ་བྷེ་ཆོས་ཚོགས་སུ་ཕྱི་ཚེས་བདུན་ཉིན་ནང་ཆོས་མཛད་སྒོའི་ཐོག་ཕེབས་མེད་པར་བརྟེན་འཕྲལ་དུ་ཁོང་གར་ཡོད་འཚོལ་ཞིབ་བྱས་འདུག་ཆོས་ཚོགས་དེ་ནི་ནགས་ཚལ་དང་སྤང་གཤོང་གི་ཁོར་ཡུག་དང་བཅས་ས་ཁྱོན་ཨེ་ཀར་སུམ་བརྒྱ་ཙམ་གྱི་ཐོག་ཡོད་འདུག། དགེ་བཤེས་ཁོང་གར་སོང་ཆ་མེད་དུ་གྱུར་བའི་གནས་ཚུལ་ཤེས་མ་ཐག་ས་གནས་ཉེན་རྟོག་ལས་ཁུངས་ཀྱིས་མི་མེད་གནམ་གྲུ་དང་སྦྱོང་བརྡར་སྤྲད་པའི་ཁྱི་དེ་བཞིན་ཐད་འཕུར་གནམ་གྲུ་བཅས་བེད་སྤྱོད་བཏང་སྟེ་འཚོལ་ཞིབ་ཀྱི་ལས་དོན་སྤེལ་བ་མ་ཟད་མི་གྲངས་བཅུ་ཕྲག་འགའ་ཤས་དང་ཉེན་སྐྱོབ་དང་བླངས་བ་རྣམས་ས་གནས་མི་མང་དང་ཆོས་ཚོགས་དེའི་མི་སྣ་བཅས་ཀྱིས་འཚོལ་ཞིབ་རོགས་རམ་གནང་ཡོད་འདུག་གཞན་ཡང་ཨ་མི་རི་ཀའི་ཧ་ཝ་ཡི་མངའ་སྡེའི་ནང་ནས་གཡུ་ཐོག་ཀུན་བཟང་ཟེར་བའི་བུད་མེད་ཅིག་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་ཉིན་ནས་གར་སོང་ཆ་མེད་དུ་གྱུར་བའི་སྐོར་ཕྱི་ཚེས་ཉེར་བཞི་ཉིན་གནས་ཚུལ་ཐོན་ཡོད་པ་དང། དེའི་ཐད་ས་གནས་ཉེན་རྟོག་ལས་ཁུངས་ལ་ཁ་པར་བརྒྱུད་འདྲི་རྩད་བྱས་པར་ཁོ་མོ་ཡང་གར་སོང་ཆ་མེད་དུ་གྱུར་བའི་རྗེས་འཚོལ་ཞིབ་བྱེད་བཞིན་ཡོད་སྐོར་གསུངས་ཡོད།

བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས། རྒྱབ་ཤ་དཀར་པོའི་དེབ་ཀྱི་ནང་ཅི་བཤད་ལ་མ་ལྟོས་པར་རྒྱ་ནག་གཞུང་གིས་བོད་ནང་མཁྲེགས་འཛིན་གྱི་སྲིད་བྱུས་སྔར་མུས་བཞིན་འགྱུར་བ་མེད་པ་དང། ཀྲུང་གོའི་བོད་རིག་པ་ཞིབ་འཇུག་ཁང་གིས་རྒྱབ་ཤ་དཀར་པོ་གི་དེབ་དང་འབྲེལ་བ་གི་ཚོགས་འདུ་དེར་བོད་ནང་གི་དངོས་ཡོད་གནས་སྟངས་ཀྱི་ཐོག་སྐད་ཆ་བཤད་མི་འདུག་ཅེས་འགྲེལ་བརྗོད་གནང་གི་འདུག།

འགལ་ཟླ་ཆེན་པོ་ཡོད་རེད་དེ་གང་ལྟར་ད་ལྟ་ད་ལན་རྒྱབ་ཤ་དཀར་པོ་དེའི་ནང་གཙོ་བོ་སྤྱི་ཚོགས་ཀྱི་ནང་ལོགས་ལ་དཔལ་འབྱོར་གྱི་ནུས་པ་གང་ཡོད་པ་དེ་ཚོ་མང་ཞིག་བཏོན་ཡོང་དུས་ཚང་མར་འདི་གི་ཨ་ནི་བོད་མིའི་མངོན་འདོད་རྩ་བ་ཉིད་ནས་མ་རེད་ཅེས་བྱས་གཙོ་བོ་དེ་མ་རེད་ཅེས་བྱས་དེ་ཞུ་འདོད་བྱུང་སོང་དེ་ཡིན་དུས་ཙམ་པ་ལ་ད་ལན་དེ་སྤྱི་ཚོགས་ཚད་ལྡན་གང་ལྟར་ཁོང་ཚོས་ད་ལྟ་དེའི་ནང་ལོགས་ལ་དེ་ཚོགས་འདུ་ཞིག་འཚོགས་ཤག་ལ་ཚོགས་འདུ་འཚོགས་ཡ་དེ་ནང་ལོགས་ལ་ཅི་ཡག་པོ་ཡོད་ཡོད་དང་ཅི་ཤེས་ཡོད་རེད་དེ་འདུག་ག་ག་ཡག་པོ་མ་རེད་ག་ཚོད་རྒྱ་ནག་ནང་ལོགས་ལ། ཚོགས་འདུ་དེ་རུ་ཆུ་ཚོགས་ཡོད་ན་གཞུང་གི་ལངས་ཕྱོགས་དང་མ་འགལ་བ་ཅིག་བྱེད་དགོས་ཡ་ཁོ་ཚོ་གི་ཅེས་དཀའ་ངལ་ཅིག་ཡོད་དུས་ཙམ་པ་ལ་དེའི་ཐོག་ནས་དངོས་ཡོད་གནས་སྟངས་དེ་ཅིག་གསལ་པོ་གསལ་ཞིག་མ་སྟོན་མ་གཏོགས་དེ་ཡོན་རྒྱབ་རེད་ཅེས་དེ་ཞུ་འདོད་བྱུང་སོང། གང་ལྟར་ཡིན་ནའི་ད་རྒྱབ་ཤ་དཀར་པོ་དེའི་ནང་ལ་དཀའ་ངལ་ཆེན་པོ་ཞིག་ཆགས་སྡོད་ཀྱི་ཡོད་རེད་རྒྱ་ནག་གཞུང་ངོས་ནས་བོད་སྐོར་ལ་ལྟ་སྟངས་དང་ལངས་ཕྱོགས་འཛིན་སྟངས་དེ་སྔར་བཞིན་མཁྲེགས་འཛིན་གྱི་སྲིད་བྱུས་ལག་བསྟར་བྱེད་པ་དེ་བྱེད་མུས་རེད། ཨ་ད་རེས་ཚོགས་འདུ་དེའི་ནང་ལ་གི་ཚོགས་འདུ་ཚོགས་པ་ཡིན་ནའི་གི་དེའི་དོན་དག་དངོས་པོ་བོད་ནང་གི་གནད་དོན་དེ་ཚོ་ག་རེ་ཡིན་པ། དངོས་ཡོད་གི་གནད་དོན་དེའི་ནང་ལ་ཨ་ནི་བཀའ་མོལ་གནང་མི་འདུག་ཅེས་དེ་ཞུ་འདོད་བྱུང་འདུག་ཅེས། རྒྱ་ནག་གཞུང་གིས་རྒྱབ་ཤ་དཀར་པོ་གི་དེབ་ཀྱི་ནང་དུས་རབས་གསར་བའི་ཏང་གི་བོད་སྐྱོང་མཛད་ཇུས་སྣེ་ཁྲིད་སྐུལ་སྤེལ་བོད་ལྗོངས་ཀྱི་དཔལ་འབྱོར་དང་རིག་གནས། མི་རིགས་དང་ཆོས་ལུགས་བདེ་འཇགས་འབྱུང་ཁམས་ཁྲིམས་སྐྱོང་སོགས་བྱ་གཞག་ཁག་ལ་ཕྱོགས་ཡོངས་ནས་ཡར་ཐོན་དང་ལོ་རྒྱུས་རང་བཞིན་གྱི་གྲུབ་འབྲས་ཐོབ་པར་ཕྱོགས་སྡོམ་བྱས་ལུགས་དང། བོད་ལྗོངས་ཀྱི་ལས་དོན་ཡག་པོ་སྒྲུབ་པ་དང་བོད་ལྗོངས་ཡུན་རིང་བདེ་འཁོད་དང། སྤུས་ཚད་མཐོ་བ་གི་འཕེལ་རྒྱས་ཀྱི་ལེའུ་མུ་མཐུད་རྩོམ་བཞིན་པ་སོགས་བྲིས་པ་གི་སྐོར་རྒྱབ་ཤ་དཀར་པོའི་དེབ་གི་མཐོ་རིམ་གླེང་སྟེགས་དེར་ཤུགས་ཆེར་བཤད་ཡོད་ནའང། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ནས། ད་ལྟའི་བོད་ནང་གི་གནས་སྟངས་ཧ་ཅང་ཛ་དྲག་དང་ལྷག་དོན་རྒྱ་ནག་གཞུང་གིས་བོད་སྡེ་རྒྱ་སྡེ་ལ་བསྒྱུར་བ་གི་སྲིད་བྱུས་འདྲ་མིན་གི་འོག་བོད་ནང་གཞི་རྩའི་འགྲོ་བ་མིའི་ཐོབ་ཐང་རྩ་བ་ནས་མེད་པས་ཚོགས་འདུ་དེ་ནི་རྒྱ་ནག་གཞུང་གི་འཁྱོག་གཏམ་གི་ལེ་ཚན་ཟིག་རེད་ཅེས་འགྲེལ་བརྗོད་གནང་གི་འདུག་དེབ་རྒྱབ་ཤ་དཀར་པོ་ཡིན་པའི་ནས་ད་དུང་འདི་དང་འབྲེལ་བའི་ཀྱི་ཚོགས་འདུ་གླེང་སྟེགས་ག་རེ་ཚོགས་མིན་ལ་མ་ལྟོས་པའི་ཀྱི། དངོས་ཡོད་གནས་སྟངས་ཀྱི་ཐོག་ནས་ཀྱི་ད་ལྟའི་ནང་ད་ལྟའི་ཆར་བོད་ནང་གི་གནས་སྟངས་འདི་ཧ་ལས་པའི་ཀྱི་ཛ་དྲག། ལྷག་དོན་དུ་ཡང་རྒྱ་ནག་གཞུང་གི་སྲིད་བྱུས་འདྲ་མིན་ཞིག་གི་ཐོག་ནས་བོད་སྡེ་འདི་རྒྱ་སྡེ་བསྒྱུར་ཡས་དང་བོད་ནང་ལོགས་ལ་གཞི་རྩའི་ཀྱི་འགྲོ་བ་མིའི་ཐོབ་ཐང་མེད་པ་འདི་དངོས་ཡོད་གནས་སྟངས་ཆགས་བསྡད་ཡོད་རེད་འདི་ཡིན་དུས་ཙམ་པ་ལ་དངོས་གནས་ཅིག་རང་དབང་ལུང་པ་དང་ལྷག་པར་དུ་ཡང་རང་དབང་དང་དམངས་གཙོ་དེ་ནང་བཞིན་ཀྱི། འགྲོ་བ་མིའི་ཐོབ་ཐང་བརྩི་བཀུར་བྱེད་མཁན་གྱི་གང་ཟག་ཡིན་པ་ནས་འབྲེལ་གཏུག་ཚོགས་སྡེ་གཅིག་གིས་བལྟས་པ་ཡིན་ན། གངས་ཅན་གངས་ཚོགས་འདུ་ཚོགས་པ་དང་འདི་གི་གྲུབ་དོན་གྱི་ཡིག་ཆ་གང་ཡིན་པ་ཚང་མ་ལ་རྒྱ་ནག་གཞུང་གི་འཁྱོག་བཤད་བྱས་དང་ཁྱད་པར་རྩ་བ་ཉིད་ནས་མེད་པ་ཅིག་ཆགས་བསྡད་ཡོད་རེད། དེ་ཡིན་དུས་ཙམ་པ་ལ། ད་ལྟ་ང་ཚོ་དེ་བོད་གཞོན་ལྷན་ཚོགས་སྒྲིག་འཛུགས་ཀྱི་ངོས་ནས་ཀྱི་ཚོགས་འདུ་འདི་དང་ལྟ་སྟངས་འདི་རྒྱ་ནག་གཞུང་གི་འཁྱོག་གཏམ་གྱི་ལེ་ཚན་གཅིག་དང་ལེའུ་གཅིག་ལ་ངོས་འཛིན་ཞུས་བསྡད་ཡོད་ཅེས་ནས་ཞུ་ཡས་ཡིན། གལ་སྲིད་དགྲ་བོ་རྒྱ་དམར་གཞུང་འདི་འདྲས་ཀྱི་ཐོག་ནས་ཀྱི་གདེང་ཚོད་དང་སྤོབས་པ་ཡོད་པའི་ཡིན་པས་ན། རྒྱབ་ཤ་དཀར་པོ་ནང་ལ་གང་བཀོད་པ་ནང་བཞིན་གྱི་དངོས་ཡོད་གནས་སྟངས་ཤིག་ཡོད་པའི་ཡིན་ན། རང་དབང་དང་བདེན་པའི་ཀྱི་རྟོག་ཞིབ་ཚོགས་ཆུང་ག་རེ་བྱས་ནས་གཏོང་ཐུབ་ཀྱི་ཡོད་མ་རེད། གཉིས་ཐད་ནས་བོད་ནང་ལོགས་ལ་གསར་འགོད་པ་གཙོས་པའི་ཀྱི་གང་བྱས་རང་དབང་གི་ཐོག་ནས་ཀྱི་འགྲོ་སྐྱོད་གང་ཞིག་གནང་ཐུབ་ཀྱི་ཡོད་མ་རེད་འདི་ཚང་མ་ལོ། རྒྱ་ནག་གཞུང་གིས་གང་ཅིའི་སྲིད་བྱུས་གཅིག་དང་འཁྱོག་གཏམ། ལྷག་པར་དུ་ཡང་བོད་ནང་ལ་དངོས་ཡོད་གནས་སྟངས་དེ་ཕྱིའི་རང་དབང་ལུང་པ་ནང་ལོགས་ལ་གང་ཅིར་ཁྱབ་ཏུ་མ་འཇུག་ཡ་གི་དྲ་བོད་ཀྱི་སྲིད་བྱུས་ཉེས་པ་ཆགས་ཀྱི་ཡོད་རེད་དེ་འདི་ཚང་མ་ལོ་ཚོགས་འདུ་འདི་ཚང་མ་ལོ་ལ་ང་ཚོའི་ངོས་ནས་མཐའ་གཅིག་ཏུ་སྐྱོན་བརྗོད་དང་ལྷག་པར་དུ་ཡང་འདི་ཚང་མ་ལོ། རྒྱ་ནག་གཞུང་གིས་འཁྱོག་བཤད་བྱས་ཡ་གི་ལས་འཛིན་གཅིག་ལ་ང་ཚོ་ངོས་འཛིན་ཞུ་གི་ཡོད་ཞུ་ཡ་ཡིན། ཞིབ་འཇུག་པ་དང་རྩོམ་སྒྲིག་པ་ཕལ་མོ་ཆེ་བོད་རིགས་ཀྱིས་གྲུབ་པ་གི་ཀྲུང་གོའི་བོད་རིག་པ་ཞིབ་འཇུག་ལྟེ་གནས་ཁང་གི་བཀོད་སྒྲིག་གི་གླེང་སྟེགས་དེར། རྒྱ་ནག་དབུས་དྲིལ་བསྒྲགས་ལྷན་ཁང་དང་དབུས་འཐབ་ཕྱོགས་གཅིག་གྱུར་ལྷན་ཁང། སྤྱི་ཚོགས་ཚན་རིག་ཁང་དང་ཀྲུང་དབྱང་མི་རིགས་སློབ་གྲྭ་ཆེན་མོ། བོད་ལྗོངས་སྤྱི་ཚོགས་ཚན་རིག་ཁང་དང་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོ། ཀྲུང་གོའི་བོད་རིག་པ་ཞིབ་འཇུག་ལྟེ་གནས་ཁང་བཅས་ནས་ཆེད་ལས་མཁས་པ་དང་ཞིབ་འཇུག་མི་སྣ་ལྔ་བཅུ་ལྷག་མཉམ་ཞུགས་བྱས་ཡོད་ཅིང། རྒྱབ་ཤ་དཀར་པོ་གི་དེབ་ཀྱི་ནང་དོན་དོན་ཚན་དྲུག་ཏུ་ཕྱེ་བ་གི་ནང་ཆོས་ལུགས་ཀྱི་གྲུབ་འབྲས་ཟེར་བ་གི་ནང། ངོས་ཟུར་མང་པོ་བཅས་གོང་ས་མཆོག་དང་པཎ་ཆེན་རིན་པོ་ཆེར་གཙོས་བ་གི་བོད་ཀྱི་བླ་ཆེན་ཁག་གི་ཡང་སྲིད་ངེས་པར་དུ་དམར་ཤོག་ཚོགས་པ་གི་དབང་སྒྱུར་འོག་གི་ས་ཁུལ་དུ་ངོས་འཛིན་བྱེད་དགོས་པ་དང། རྒྱ་ནག་གཞུང་གིས་ཁ་བྲལ་དང་རྙོག་ཟིང་བཟོ་མཁན་ཁག་ལ་ཐག་ཉེ་བོའི་ངང་ལྟ་རྟོག་དང་དོ་ནན་བྱེད་བཞིན་པ་གི་སྐོར། དེ་བཞིན་མཇུག་སྡོམ་གྱི་ནང་བོད་དུ་མུ་མཐུད་བརྟན་ལྷིང་ཡོང་ཆེད། མི་རིགས་མཐུན་སྒྲིལ་དང་རྒྱ་ནག་གཅིག་གི་འདུ་ཤེས་གོང་སྤེལ་དང། དམར་ཤོག་ཚོགས་པ་གི་སྲིད་ཇུས་ཁག་ཕུགས་རྒྱང་རིང་བོ་དང་ཆ་ཚང་བ་གི་ངང་ལག་ལེན་བསྟར་རྒྱུ་ཡིན་པ་གི་སྐོར་སོགས་བྲིས་ཡོད་ཀི། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན་མུ་མཐུད་ནས་གསར་འགྱུར་བཤད་ཀྱི། རྒྱ་ནག་གིས་ཡར་རྒྱས་གོང་སྤེལ་དང་སྒོ་མོ་ཆེར་འབྱེད་ཀྱི་ཆེད་དུ་རྒྱལ་ཁབ་དྲུག་ནས་ཐོངས་མཆན་བི་སཱ་ཞུ་མི་དགོས་པར་རྒྱ་ནག་ནང་ཉིན་བཅོ་ལྔའི་རིང་འགྲུལ་བཞུད་བྱེད་ཆོག་རྒྱུ་བཟོས་འདུག།

རྒྱ་ནག་གཞུང་གིས་ད་ལོའི་ཕྱི་ཟླ་བཅུ་གཉིས་པ་ནས་བཟུང་སང་ལོ་སྟེ་ཉིས་སྟོང་ཉེར་བཞི་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་སུམ་བཅུ་བར་གོང་ཞུས་རྒྱལ་ཁབ་དྲུག་གི་མི་སེར་རྒྱུན་ལྡན་གྱི་ཕྱིར་སྐྱོད་ལག་འཁྱེར Passport ཡོད་མཁན་ཚོར་ཐོངས་མཆན Visa ཞུ་མི་དགོས་པར་རྒྱ་ནག་ནང་ཉིན་གྲངས་བཅོ་ལྔ་གི་རིང་ལ་འགྲུལ་བཞུད་ཀྱི་གཉེན་འཕྲད་དང་ལྟ་སྐོར་སོགས་བྱེད་ཆོག་པ་བཟོས་འདུག། དེ་ལ་བརྟེན་ནས་རྒྱ་ནག་ནང་ཡར་རྒྱས་གོང་སྤེལ་དང་སྒོ་མོ་འབྱེད་རྒྱུར་ཕན་ཐོགས་ཡོང་རྒྱུ་ཡིན་ལུགས་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱིས་གཟའ་པ་སངས་ཉིན་བཤད་འདུག་ད་ལོའི་ཕྱི་ཟླ་གསུམ་པ་ནས་བཟུང་རྒྱ་ནག་གཞུང་གིས་ཐོངས་མཆན་ལག་འཁྱེར་འདྲ་མིན་ཡང་བསྐྱར་སྤྲོད་འགོ་བཙུགས་ཡོད་པ་དང་ཉིས་སྟོང་ཉི་ཤུ་ལོའི་ཕྱི་ཟླ་གསུམ་པའི་ནང་ཏོག་དབྱིབས་རིམས་ནད་འགོས་ཁྱབ་ཕྱིན་པའི་སྐབས་སུ་ཐོངས་མཆན་ལག་འཁྱེར་སྤྲོད་རྒྱུར་བཀག་སྡོམ་ཤུགས་ཆེར་བྱས་པ་མ་ཟད་འདས་པའི་ལོ་གསུམ་རིང་རིམས་ནད་སྔོན་འགོག་ཆེད་འགྲུལ་བཞུད་ལའང་སྟངས་འཛིན་ནན་མོ་བྱས་ཏེ་ཏོག་དབྱིབས་རིམས་ནད་རྩ་མེད་གཏོང་རྒྱུའི་སྲིད་ཇུས་ལག་བསྟར་བྱས་པའི་རྐྱེན་གྱིས་རྒྱ་ནག་གི་དཔལ་འབྱོར་ལ་དོ་ཕོག་ཆེན་པོ་ཐེབས་ཡོད་སྟབས་སྔར་ལོའི་ཕྱི་ཟླ་བཅུ་གཉིས་པའི་ནང་བཀག་སྡོམ་དེ་རིགས་ཕྱིར་བསྡུ་བྱས་འདུག་རྒྱ་གར་གྱི་ཨུ་ཏར་ཁནྡ་མངའ་སྡེའི་ནང་གི་སེལ་ཁི་ཡ་ར་ཞེས་པའི་ས་འོག་ཕུག་ལམ་རྡིབ་སྐྱོན་བྱུང་སྟེ་ལས་བཟོ་བ་བཞི་བཅུ་ཞེ་གཅིག་ས་འོག་ཏུ་ལུས་ཡོད་པ་ཚོ་སྲུང་སྐྱོབ་ཀྱི་ལས་དོན་ཆེད་དམག་མི་མཉམ་ཞུགས་ཀྱིས་དོང་ལམ་དེའི་སྟེང་ནས་ས་དོང་བྲུས་ཏེ་སྐྱོབ་ཐབས་བྱེད་འགོ་བཙུགས་ཡོད་འདུག། གཟའ་སྤེན་པར་ས་འདྲུ་བྱེད་ཀྱི་འཕྲུལ་ཆས་འཕྲོ་བརླག་ཕྱིན་ཏེ་ཉེན་སྐྱོབ་ཀྱི་ལས་དོན་ལ་བར་ཆད་བྱུང་འདུག་ས་སྟེང་ནས་ས་འོག་དོང་ལམ་གྱི་གཏིང་ཚད་ཕི་ཊི་བརྒྱ་ར་དགུ་བཅུ་གོ་ལྔ་ཙམ་བར་ས་བྲུས་ནས་ས་འོག་ཏུ་ལུས་པའི་མི་དེ་དག་སྐྱོབ་ཐབས་བྱེད་དགོས་ཡོད་སྟབས་དཀའ་ལས་ཁག་པོ་གྱུར་ཡོད་རུང་ཉེན་སྐྱོབ་མི་སྣས་ས་འོག་ཏུ་ལུས་པའི་མི་རྣམས་ལ་སྲོག་རླུང་དང། ཆུ། ཟ་མ་སོགས་མཁོ་སྤྲོད་བྱེད་ཐུབ་ཀྱི་ཡོད་འདུག། ཟླ་འདིའི་ཕྱི་ཚེས་བཅུ་གཉིས་ཉིན་སེལ་ཁི་ཡ་ར་ཞེས་པའི་ས་འོག་དོང་ལམ་བཟོ་སར་ས་ཉིལ་ནས་ས་འོག་ཕུག་ལམ་དེའི་ཆ་ཤས་ལམ་ཐག་མ་ཡིལ་གཉིས་ཚེག་བདུན་ཙམ་གྱི་ཕུག་ལམ་དེར་འཛུལ་སའི་སྒོ་ནས་ཕི་ཊི་ལྔ་བརྒྱ་ཙམ་གྱི་སར་རྡིབ་སྐྱོན་བྱུང་ཡོད་འདུག། རྒྱ་ནག་གིས་ཨ་མི་རི་ཀའི་གཏོར་རྒོལ་གནམ་གྲུ USS Hopper ཞེས་པའི་གྲུ་གཟིངས་རྒྱ་ནག་ལ་བདག་དབང་ཡོད་པའི་མཚོ་ཐོག་ཏུ་ཆོག་མཆན་མེད་པར་འཛུལ་ཡོད་ལུགས་གཟའ་སྤེན་པའི་ཉིན་བརྗོད་ཡོད་ཀྱང་ཨ་མི་རི་ཀའི་མཚོ་དམག་གིས་གནམ་གྲུ་དེ་ནམ་རྒྱུན་ལྟར་བསྐྱོད་ཡོད་སྐོར་བརྗོད་ཡོད་འདུག་རྒྱ་ནག་བཅིངས་འགྲོལ་དམག་གི་ལྷོ་ཕྱོགས་མངའ་ཁུལ་གྱི་དམག་དཔུང་གིས WeChat དྲ་ལམ་དུ་གནས་ཚུལ་སྤེལ་བའི་ནང

གསན་མཁན་རྣམ་པ། ཐེངས་འདིའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདིའི་ནང་དུ་ཕྱི་ལོ་ཉིས་སྟོང་ལྔ་ལོའི་ཟླ་གཉིས་པའི་ཚེས་ཉེར་བཞི་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བྱང་ཆུབ་ལམ་རིམ་ཆེན་མོའི་གསུང་ཆོས་ཀྱི་སྔོན་འགྲོའི་གསུང་ཆོས་ཟུར་འདོན་ཞེས་པའི་དགོངས་དོན་གྱི་ཚན་པ་གཉིས་པ་དེ་ཧོར་གཙང་འཇིགས་མེད་ལགས་ཀྱིས་མཚམས་སྦྱོར་ཞུས་པར་གསན་རོགས་གནང། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་ཉིས་སྟོང་ལྔ་ལོའི་ཟླ་བ་གཉིས་པའི་ཚེས་ཉེར་བཞི་ཉིན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། བྱང་ཆུབ་ལམ་རིམ་ཆེན་མོའི་སྔོན་འགྲོའི་གསུང་ཆོས་ཟུར་འདོན་ཞེས་པའི་ཚན་པ་གཉིས་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། ང་ཚོ་ནང་པ་སངས་རྒྱས་པའི་ཆོས་ཀྱི་སྒོ་ལ་འཇུག་པར་བྱ་བའི་དགོས་པ་དང་དམིགས་ཡུལ་ལྟེ་བ་དེ་ནི། ཁམས་གསུམ་གྱི་སས་བསྡུས་པའི་ཉོན་མོངས་པ་སྟེ། ལུས་དང་སེམས་མནར་ནས་ངལ་ཞིང་དུབ་པར་བྱེད་པའི་སྐྱོན་དེ་དག་དང་བྲལ་བའི་ཐར་པ་སྟེ། ཉན་ཐོས་དང་རང་རྒྱལ་གྱི་དགྲ་བཅོམ་པའི་གོ་འཕང་ཐོབ་ནས་ཉོན་མོངས་པ་དང་གཏན་དུ་བྲལ་བའི་ཏིང་ངེ་འཛིན་ལ་ཅི་འདོད་འདོད་དུ་རོལ་ནུས་པའི་དགའ་བདེ་ལ་ལོངས་སུ་སྤྱོད་པ་ཙམ་ཡང་མིན་པར། གཞན་དོན་བྱེད་པ་ལ་བར་དུ་གཅོད་པའི་ཉེས་སྐྱོན་དང་ཞན་སྐྱོན་གྱི་རིགས་ཀུན་ནས་ཟད་ཅིང་རྩོལ་བ་དང་བཅས་ཏེ་གཞན་དོན་མཐའ་མེད་པར་བསྒྲུབ་ནུས་པ་ཙམ་ཡང་མིན་པར། ལོངས་སྤྱོད་རྫོགས་པའི་སྐུ་དེ་ཉིད་ཆོས་ཀྱི་དབྱིངས་ལས་མ་གཡོས་པར་མཉམ་གཞག་ལ་བཞུགས་བཞིན་དུ། འཛམ་གླིང་བྱེ་བ་ཕྲག་བརྒྱ་ལ། སྤྲུལ་པའི་སྐུ། གྲངས་མཐའ་མེད་པར་སྤྲུལ་ནས། ཕྲིན་ལས་ཉེར་བདུན་ལ་སོགས་པའི། མཛད་པ་བསམ་གྱིས་མི་ཁྱབ་པའི་སྒོ་ནས་འགྲོ་དོན་མཛད་པ་སྟེ། རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ལ་དབང་འབྱོར་བའི། སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ་བའི་ཕྱིར་དུ། ནང་པའི་ཆོས་ལུགས་པ་བྱེད་པ་དང། ནང་པའི་ཆོས་ལ་ཉམས་སུ་ལེན་པའི་དམིགས་ཡུལ་མཐར་ཐུག་ཀྱང་དེ་ཉིད་ཆགས་ཀྱི་ཡོད། དེ་འདྲའི་ཆེས་ཤིན་ཏུ་ནས་ཀྱང་ཐོབ་པར་དཀའ་བ་དང། ཐོབ་ན་དེ་བས་དོན་ཆེན་གཞན་གང་ཡང་མེད་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཐོབ་པར་བྱ་བ་ལ། ཤིན་ཏུ་བྱ་དཀའ་བའི་རྒྱུ་ཚོགས་རླབས་ཆེན་མང་པོ་བསྐྲུན་དགོས་པ་སྟེ། ང་ཚོའི་ནམ་རྒྱུན་གྱི་ཕྱག་མཆོད་དང། འགྱེད་མང་བསྐོལ། སྐུ་གསུང་ཐུགས་རྟེན་བཞེངས་བསྐྲུན་ལ་སོགས་པ། ཀུན་སློང་གི་རྒྱབ་ཕྱོགས་ན། ཆོས་སྒྲུབ་པའི་ཡན་ལག་ཏུ་འགྲོ་བ་དེ་རིགས་ཀྱིས་ཀྱང་ཡོང་བ་ཞིག་མིན་ལ། ཉིན་མཚན་ཀུན་ཏུ། མ་ཎི་སོགས་གཟུངས་སྔགས་གྲངས་གསོག་བྱེད་པ་དང། ཚེས་བཟང་དུས་བཟང་ལ། ཟས་དང་ངག་བཅད་ནས་སྨྱུང་གནས་སྲུང་བ་སོགས་དཀའ་སྤྱད་དུ་འབོད་པ་དེ་རིགས་ཀྱིས་ཡོང་བ་ཞིག་ཀྱང་མིན་པར། བདག་པས་གཞན་གཅེས་པར་འཛིན་པའི་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་དང། ཆོས་རྣམས་ཀྱི་སྡོད་ལུགས་མཐར་ཐུག་ལ། ཕུ་ཐག་ཆོད་པའི་ངེས་པ་རྙེད་པའི། སྟོང་པ་ཉིད་ཀྱི་ལྟ་བ་གཉིས། གཅིག་ཕན་གཅིག་གྲོགས་སུ། ཟུང་དུ་འཇུག་པའི། ཉམས་དང་རྟོགས་པ་མ་སྐྱེས་པ་སྐྱེ་བར་བྱེད་པ་དང། སྐྱེས་ཟིན་པ་རྣམས་ཉམས་པ་མེད་པར་སྲུང་བར་བྱེད་པ་དང། དེ་ཡི་ངོ་བོ་གོང་ནས་གོང་འཕེལ་དུ་བཏང་སྟེ། ཉམས་སུ་བླངས་པའི་སྟོབས་ཀྱིས་རང་དོན་དང་གཞན་དོན་གྱི་ཕ་རོལ་ཏུ་སོན་པའི་སངས་རྒྱས་བཅོམ་ལྡན་འདས་སྟོབས་བཅུ་ལ་སོགས་པའི་ཡོན་ཏན་བརྒྱ་ཕྲག་བཅུ་གཉིས་ལ་མངའ་བརྙེས་པའི་གོ་འཕང་དེ་ཉིད་ལ་རེག་པར་འགྱུར་བ་ཡིན་པས། དེ་ཉིད་སྒྲུབ་པའི་ལམ་གྱི་རིམ་པ་མ་ལུས་པ་སྟོན་པའི་བཀའ་དང་བསྟན་བཅོས་ཀྱི་དགོངས་དོན་ལ་སློབ་སྦྱོང་དང་བཅས་ཏེ་བསམ་གཞིགས་ཤེས་ཞན་བྱས་ཏེ་ཉམས་དང་རྟོགས་པ་སྐྱེ་ཐབས་ལ་འབད་དགོས་པ་དེ་སངས་རྒྱས་ཀྱི་གོ་འཕང་སྒྲུབ་པའི་ཆ་ལག་མེད་ཐབས་བྲལ་བ་དེ་ཡིན། དེ་རིང་འདིར་འཆད་པར་འགྱུར་བའི་ལམ་རིམ་ཆེན་མོ་ད་ཆ་ཚང་དབྱིན་ཇི་ནང་ལ་ཡང་ཆ་ཚང་དང་བསྒྱུར་བྱས་འདུག་ཨ། ཁྱེད་རང་ཚོ་མང་ཆེ་ལམ་རིམ་ཆེན་མོ་དབྱིན་ཇི་ནང་བསྒྱུར་བྱས་པ་དེ་ཡོད་པས། དུ་བ་ཡང་ཨང། ཡ། བྱས་བྱས་ད་ག་དཔེ་ཆ་ཡོད་པ་ཡིན་དུས་གོ་ལས་སླ་པོ་རེད། འོན་དེ་མིན་གྱི་ཁྱེད་རང་ཚོ་དེ་སོག་རིགས་ག་རུ་ཡོད་ས་རེད། ད་ནང་སོག་རེད་ཨ་ནི་སོག་པོ་ད་ག་ནི་ཅིག་གི་ནི་རུ་སུའི་ཁོངས་ཀྱི་སོག་རིགས་སོགས་བྱས་ཁྱེད་རང་ཚོ་ག་རུ་ཅིག་སླེབས་ཡོད་ས་རེད། ད་ཁྱེད་རང་ཚོ་དེ་དེ། བཟའ་བ་དག་སོ་སོའི་ཕ་ཡུལ་ལས། ཨེ་ནི་བོད་ཡིག་ཁོ་ར། ད་བལྟས་བལྟས་ཀྱི་ཡོད་ར་བ། སྐད་ད་མི་འདྲ་རེད་དེ། ཡིན་ནའི་ད་བོད་ཡིག་ཁང་ནས་ཁོ་ལྟ་གི་ཡོད་པ་ཡིན་དུས། ཁྱེད་རང་ཚོ་ཏོག་ཙམ་དྲག་གི་རེད་ད་ཡིན་ནའི་ངས་མ་འདྲེ་བཤད་ཁོ། ད་ངས་མ། ག་ཚོགས་ལ་ཕེབས་ཀའི། དབུས་ཀྱི་ཁོ་ཕལ་སྐད་ཅིག་རྒྱབ་དེ་རིང་བྱས་ནས་ཁྱོད་རང་ཚོ་གོ་མ་གོ་ཡོད་འགྲོ་དེ་ཨེ་ཡང་ཕར་སོང་ཞིག་ཁྱོད་རང་ཚོ་ཅིག་ཅིག་སྐད་ཤེས་པ་ཚོས་ད་དེ་རིང་ཁ་སང་ང་ཚོ་གྲྭ་ས་ཚོའི་ནང་ལོགས་ལ་ཡ་སོག་པོའི་གྲྭ་རྒྱུན་ད་གང་འཚམས་ཀྱི་ད་ཕོན་ཆེན་པོ་རུ་སླེབས་ཀྱི་ཡོད་རེད་ས་ཁྱོད་རང་ཚོའི་སྐད་ཤེས་པ་ཡིན་ཙང་ཨེ་ཅིག་ཅིག་རོགས་བྱས་བྱས་སོང་ཨ། ཅེས་བ་ད་དེ་འདྲ་ཅིག་རེད་ཨེ་ན་ལྷག་པར་དུ་གྱུར་པ། ཨན་ད་བོད་གངས་ཅན་གྱི་ལྗོངས་ནས། ད་ལྟ་རང་དབང་བྲལ་བྱས། ཨ་ནི་ཆོས་བྱེད་ཡ་ལ་ཡ། ཅིག་ཆོས་བཤད་མཁན་ཡིན་ཉུང་ཉུང་རེད། ཆོས་བཤད་མཁན་བྱེད་པ་ཡིན་ནའི་ཆོས་ཉན་ཡ་ལ་ཡ། ཅིག་ད་གོ་དཀའ་ངལ་ཡོད་བསྡད་པ། ད་དེ་རིང་ཁ་སང་བོད་ཀྱི་སངས་རྒྱས་ཀྱི་ཆོས་དེ་ཡང་དམིགས་བསལ་གྱིས་རྒྱལ་གཅེས་ཆོས་གཅེས་ཞིག་དགོས་ཀྱི་ཡོད་རེད། གཅིག་རྒྱལ་ཁབ་ལ་གཅེས་པ་གུང་ཁྲན་ཏང་ལ་གཅེས་པ། དེ་འདྲ་གཅིག་གི་ཐོག་ནས་ད་ནི་ཆོས་བྱེད་མཁན་གཅིག་དགོས་ཀྱི་ཡོད་རེད། དེ་ཁག་པོ་པོ་རེད། ཁོས་གུང་ཁྲན་ཏང་གིས་ཆོས་ཟེར་ཡ་དེ་དུག་རེད་ཟེར་གྱི་ཡོད་རེད། ཆོས་ཟེར་ཡ་དེ་ཕན་ཐོགས་ཡོད་མ་རེད་ཟེར་གྱི་ཡོད་རེད། ཟེར་བ་ཙམ་དུ་མ་ཟད་པའི་ཆོས་བྱེད་མཁན་འདས་པའི་ལོ་ལྔ་བཅུ་ལྷག་ཙམ་དེའི་རིང་ལ། ཆོས་བྱེད་དགེ་འདུན་པ་མང་པོ་ཞེ་པོ་ཅིག་ད་བཙོན་ལ་བཅུག་དགོས་ཡ་བཙོན་ལ་བཅུག་དམར་གསོད་བཏང་དགོས་ཡ་དམར་གསོད་བཏང། སྡུག་གསོད་བཏང་དགོས་ཡ་སྡུག་གསོད་བཏང་བྱས། རེ་ཞིག་བ་ནི། ཁག་པོ་རེད་པ། འདི་འདྲ་འདི་ལ་ཡ། གཞན་བཞག་ས་ཡོད་བསྡད་པ། དེའི་ཐོག་ནས། ཡ་ཆོས་བྱེད་ཟེར་མཁན་དེ། ད་ཁོ། དཀའ་ལས་ཁག་པོ་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། འོ་ན་དེ་ལྟ་བུའི། སངས་རྒྱས་ཀྱི་ཆོས། ཚང་ལ་མ་ནོར་བ་ཞིག་ལ་བརྟེན་ནས། ལམ་གྱི་རིམ་པ་བགྲོད་དགོས་པའི་དབང་གིས།

ཉན་ཐོས་དང་རང་རྒྱལ་གྱི་ཐེག་པ་གཉིས་ནི། བྱང་ཆུབ་སེམས་དཔའི་ཐེག་པ་ལ་ལྟོས་ཏེ་ཐེག་པ་དམན་པ་ཡིན་ལ། དེ་ཡང་རང་དོན་དང་གཞན་དོན་གང་ཞིག་གཙོ་བོར་བྱེད་ཀྱི་ཡོད་མེད་ཀྱི་བསམ་བློའི་རྒྱ་ཁྱོན་ཆེ་ཆུང་གི་སྒོ་ནས་ཐེག་པ་ཆེ་ཆུང་གི་དབྱེ་བ་བཀར་བ་ཞིག་ཡིན་པས། ཐེག་པ་ཆེན་པོ་ཡོད་པས་ཐེག་པ་དམན་པ་དེ་དག་མེད་ཀྱང་རུང་བ་ཡིན་ནམ་ཞེ་ན། དེ་ནི་གཏན་ནས་མ་འགྲིག་པ་ཞིག་སྟེ། ཐེག་པ་འོག་མ་ཡོད་པ་ལ་བརྟེན་ནས་གོང་མ་ཡོད་པར་གྱུར་པ་ཡིན་པས། ཐེག་པ་འོག་མ་འོག་མ་རྣམས་དེ་ཡི་གོང་མ་དང་གོང་མར་འགྲོ་བའི་རྟེན་གཞི་ཁོ་ན་ཆགས་ཀྱི་ཡོད། ལྷག་པར་དུ། ཐེག་པ་འོག་མ་གཉིས་ཀྱི་ལམ་ལ་བརྟེན་ནས་ཚེ་འདི་དང་ཕྱི་མའི་སྣང་ཞེན་ལྡོག་པར་འགྱུར་བ་དང། དེ་ལ་བརྟེན་ནས་ངེས་འབྱུང་གི་བསམ་པ་རྒྱུད་ལ་སྐྱེ་བ་དང། དེ་དག་རྨང་གཞི་ལ་བཞག་སྟེ་རྒྱུ་འབྲས་མན་ངག་བདུན་ཉམས་སུ་བླངས་པའི་སྟོབས་ཀྱིས་ལྔ་པ་སྙིང་རྗེ་དང། དྲུག་པ་ལྷག་བསམ་གྱི་སྐབས་སུ་སྐྱེས་བུ་ཆེན་པོར་འགྱུར་བ་དང། བདུན་པ་སེམས་བསྐྱེད་རྒྱུད་ལ་སྐྱེ་བ་ནས་ཐེག་པ་ཆེན་པོ་ལ་གནས་པའི་བྱང་ཆུབ་སེམས་དཔའི་ལམ་སྣེ་ཟིན་གྱི་ཡོད་པ་སྟེ། གོང་དུ་བཤད་པ་དེ་དག་ནི་སངས་རྒྱས་ཀྱི་གོ་འཕང་སྒྲུབ་ཕྱིར་ལམ་ལ་བསླབ་པའི་དངོས་གཞི་ལྟ་བུ་ཞིག་ཡིན་པ་དང། གསང་སྔགས་རྡོ་རྗེ་ཐེག་པ་ནི་ལམ་ལ་བསླབ་པའི་བསླབ་བྱའི་ཁོངས་སུ་འདུ་བ་བཅས་མདོར་ན། ཐེག་པ་ཆེ་ཆུང་སྔགས་དང་བཅས་པའི་ཉམས་ལེན་མཐའ་དག་ཀྱང། བྱང་ཆུབ་ཀྱི་སེམས་འབྱུང་ཐབས་ཀྱི་ཉམས་ལེན་ཤ་སྟག་ཡིན་ཞིང། ཕྱོགས་གཞན་ཞིག་ནས་བཤད་ན། ང་ཚོའི་མདུན་དུ་བོད་བརྒྱུད་ནང་བསྟན་ལྟ་བུའི་ཆོས་སྤུས་གཙང་ཡོད་པ་ཙམ་གྱིས་མི་ཆོག་པར། དེ་ལ་ཉམས་ལེན་བྱེད་ཐུབ་པའི་ལུས་རྟེན་སོགས་ཆ་རྐྱེན་ངེས་ཅན་ཞིག་ཚང་དགོས་པ་དང། ཡོ་རོབ་དང་ཨ་མེ་རི་ཀ་ལྷོ་བྱང་སོགས་སྔོན་ཆད་ནང་ཆོས་དར་མྱོང་མེད་པའི་ཡུལ་གྲུ་ཁག་ནས་ཀྱང། ཆོས་ཞུ་བ་མང་དག་ཅིག་འབྱོར་འདུག་པ་བཅས། ཚང་མ་ལ་གསལ་པོར་ཞུ་དགོས་པ་དེ་ནི། ཡུལ་ལུང་གང་ཞིག་ནས་ཡོང་བའི་མི་རིགས་སུ་ཞིག་ཡིན་རུང། རྩ་བའི་རང་ལ་གོམས་གཤིས་ཡོད་པའི་ཕ་མེས་ཀྱི་ཆོས་ལུགས་རྒྱུན་མཐུད་བྱས་ན་འཕྲོད་སྟོབས་ཆེན་པོ་ཡོད་ན་ཡང། གང་ཟག་བྱེ་བྲག་པའི་ཁམས་དང་མོས་པའི་དབང་གིས་བརྟག་དཔྱད་དང། རིགས་ལམ་གལ་ཆེར་བྱེད་པའི་བོད་ཀྱི་ནང་ཆོས་ལ་དགའ་མོས་བྱེད་མཁན་ཡོད་ཚད་ཀྱིས་ཆོས་ལ་སློབ་སྦྱོང་བྱ་རྒྱུ་དེ་གལ་ཆེན་དུ་འཛིན་དགོས་པའི་ལམ་སྟོན་མཛད་ཡོད་པ་དེ་ཡིན། གང་ད་ཁྱེད་རང་ཚོ་དེ་ད་དེ་སྔོན་གཅིག་ད་ཆོས་ད་ཤག་ཤག་རྒྱུས་ཀྱི་མེད་རེད་ཆོས་དད་པ་ནི་ཞིབ་ཞིབ་དད་ཀྱི་ཡོད་རེད་མིས་ཆོས་མ་བྱས་ཆོས་སྡུག་ཅག་རེད་ཟེར་ལབ་དུས་ཕལ་ཆེར་དད་པ་ཆེ་རུ་འགྲོ་གི་ཡོད་ས་རེད་ས་དེ་འདྲ་ཡིན་དུས་ཁྱེད་རང་ཚོ་དེ་ད་ཕེར་ཏེ་གོ་སྐབས་གཅིག་ད་བྱུང་པ་རེད་དེ་ནས་ཚུར་ཡོང་ཡང་དཀའ་ལས་ཁག་པོ་རེད་ཉེན་ཁ་ཡོད་རེད་ཞེད་སྣང་ཤག་ཆེ་བ་རེད་རེད་དེ་ཡིན་ནའི་ད་བློས་བཏང་བྱས་ཏེ་ཡོང་པ་རེད་ཨ་ནི་ལྷག་པར་ཁ་བྲལ་རིང་ལུགས་པ་ཨ་ནི་ཏཱ་ལའི་ལོག་སྤྱོད་པ་ཐུག་ཡག་དེ་རྒྱ་མཚོ་ཉེན་ཁ་ཡོད་རེད་ཡིན་ནའི་ད་བློས་བཏང་བྱས་ཏེ་ཡོང་པ་རེད་ས་ད་དེར་དེ་ཨན་དེ་བཞིན་གྱི་ཅིག་ལག་རྟགས་ཁུལ་དེ་བ་ནས་ད་ང་ངས་ལ་ང་ཚོ་ཆོས་འཕེལ་ཟེར་བ་ལ་ད་གཟུགས་པོ་ཨོ་སི་འདུག་གེ་ཨོ་སི་འདུག་གེ་ཁ་སིན་འདབ་ཆགས་ཆེན་པོ་མ་རེད་ད་ཡག་པོ་གྲག་འདུག་གེ། ང་ཚོ་དངོས་གནས་བློས་ཐུབ་ཀྱི་གྲོགས་པོ་ཡིན། ད་ཁྱེད་རང་ཚོ་ཆེན་པོའི་ཟེར་བའི་མཚོན་པས་ཁྱེད་རང་ཚོ་ད་ལ་དྭགས་ཨ་ནི་དེ་བཞིན་གར་ཞྭ་ཁུ་ནུ་དེ་འདྲས་ནས་ཡོད་ཤས་ཆེ། ང་ཚོ་ཚང་མ་ལོ་ཧི་མ་ལ་ཡའི་རི་རྒྱུད་ཀྱི་ད་ཕ་མེས་ནས་མར་བྱས་བོད་ཀྱི་སངས་རྒྱས་ཀྱི་ཆོས་ད་ང་ཚོ་གཅིག་པ་ཆགས་པ་དེ་འདྲས་རེད། ཨ་ང་རང་སྒེར་གྱི་ངོས་ནས་ཆ་བཞག་པ་ཡིན་ན་ཡང་ངའི་མི་ཚེ་འདི་ལ་ཡ། ཅིག་ཆོས་རྩ་ཆེན་པོ་དེ་འདྲས་ཞུ་སའི་བཤེས་གཉེན། ཁུ་ནུ་བླ་མ་རིན་པོ་ཆེ་བསྟན་འཛིན་རྒྱལ་མཚན་དང། ཁུ་ནུ་བླ་མ་རིན་པོ་ཆེ་རིག་འཛིན་བསྟན་པ་གཉིས་ཁྱེད་རང་ཚོའི་ཡུལ་ཕྱོགས་དེ་པ་ནས་ཕེབས་པ་རེད། ཕྱིས་སུ་ད་ངས་ཡང་གསུང་ཆོས་ཞུ་ས་ཅིག་རི་རྫོང་རིན་པོ་ཆེ་ཁྱེད་རང་ཚོ་ལ་དྭགས་ཆགས་བསྡད་ཡོད་རེད། བཀའ་དྲིན་ཆེན་པོ་ཡིན། གཉིས་ནས་བོད་ཀྱི་ཅིག་རང་དབང་གི་འཐབ་རྩོད་ཀྱི་ཆེད་དུ་ཡིན་ན་ཡང། ཁྱེད་རང་ཚོ་ལ་དྭགས་གཙོ་བོར་གྱུར་པའི་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་མང་པོ་ཅིག་ཁྱེད་རང་ཚོ་དངོས་གནས་ཀྱི་གདུང་སེམས་མཉམ་བསྐྱེད་ཙམ་མ་ཡིན་པར། ཅིག་བོད་ཀྱི་བདེན་དོན་འཐབ་རྩོད་ཀྱི་ཐད་ལ་ཡང་སོ་སོའི་གང་ལྕོགས་ཅི་ལྕོགས་ཀྱི་ཞི་བའི་གོམ་བགྲོད་བྱེད་ཡག་གིས་མཚོན་པའི་དེ་འདྲ་མང་པོ་ཁྱེད་རང་ཚོས་བྱེད་ཀྱི་ཡོད་པ་རེད། བཀའ་དྲིན་ཆེན་པོ་ཡིན། ཨ་ནི་གདན་ས་ཁག་གི་ཅིག་སློབ་གཉེར་བ་ཨ་ནི་ད་ཅིག་སྐྱ་སེར་ཉུང་དུ་འགྲོ་བ་དེ་འདྲ་ཆགས་པའི་གནས་སྐབས་ལ་ཁྱེད་རང་ཚོ་ལ་དྭགས་གར་ཞྭ་ཁུ་ནུ་དེ་པ་ནས་མར